རྒྱ་ནག་གཞུང་གིས་ཆ་བགོས་བྱས་ཡོད་པའི་དཀར་མཛེས་བོད་རིགས་རང་སྐྱོང་ཁུལ་སྡེ་དགེ་རྫོང་ནང་གི་དབོན་སྟོད་དགོན་པ་དང་ཡེ་ནཱ་དགོན་པའི་དགེ་འདུན་པ་ཚོ་དང་དེ་ཡི་ཉེ་འཁོས་ཀྱི་མང་ཚོགས་རྣམས་ཀྱིས་དེ་སྔ་རྒྱ་ནག་གཞུང་གིས་ཆུ་གློག་ས་ཚིགས་གསར་རྒྱག་གི་ལས་གཞི་ལ་ངོ་རྒོལ་བྱས་ཡོད་པའི་རྒྱུ་མཚན་གྱིས་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གཉིས་ཉིན་གྱི་སྔ་དྲོ་རུ་ས་གནས་ཉེན་རྟོག་པས་སི་པན་ཁུ་བ་དང་གློག་གི་མེ་མདའ་བེད་སྤྱོད་བཏང་ནས་དགེ་འདུན་པ་དང་མང་ཚོགས་ཕལ་ཆེ་བ་སྡེབ་གཅིག་ཏུ་འཛིན་བཟུང་བྱས་ཡོད་པ་དང

གནས་སྟངས་དེ་འདྲའི་འོག་ནས་དབོན་སྟོད་དགོན་པའི་དགེ་འདུན་པ་ཚོས་ཉེན་རྟོག་པ་ཚོ་ནི་གོང་རིམ་གྱི་བཀའ་སྒྲུབ་མཁན་ཙམ་ཞིག་རེད་བསམ་ནས་ཉེན་རྟོག་པ་ཚོ་ལ་ཆུ་ཁོལ་དང་སྟབས་བདེ་ཐུག་པ་སོགས་སྤྲད་ནས་ཕན་ཚུན་འཁྲུག་འཛིང་བྱུང་མེད་ཀྱང། བོད་ནས་ཐོན་པའི་སྙན་ཐོ་གསར་ཤོས་ཁག་ཅིག་ལས་ཚེས་ཉི་ཤུ་གཉིས་ཉིན་གྱི་ཞོགས་པར། ཉེན་རྟོག་པས་ས་གནས་མང་ཚོགས་དང་དགེ་འདུན་པ་ཚོ་ལ་འཇབ་རྒོལ་བྱས་ནས་མི་འཛིན་བཟུང་བྱེད་འགོ་ཚུགས་ཏེ་དབོན་སྟོད་དགོན་པ་དང་ས་གནས་གྲོང་ཚོ་ཁག་གི་ནང་དུ་སྤུ་གུ་དང་རྒན་འཁོགས་ཚོ་མ་གཏོགས་སྐྱེས་ཕོ་མོ་ཚང་མ་སྡེབ་གཅིག་ཏུ་འཛིན་བཟུང་བྱས་པ་དང་རྡུང་རྡེག་བཏང་བ།

བཙན་གྱིས་ས་གནས་གཞན་དུ་གནས་སྤོས་བྱེད་དགོས་པའི་བཙན་བཀའ་གཏོང་གི་ཡོད་པ་ལྟར། སྐམ་ཐོག་ཆུ་གློག་ས་ཚིགས་ཅེས་པ་དེ་འཛུགས་སྐྲུན་བྱེད་བཞིན་པ་དེའི་མཐའ་འཁོར་ནས་གནས་སྤོས་བྱེད་དགོས་པའི་བཙན་བཀའ་བཏང་ཡོད་པའི་དགོན་སྡེ་དྲུག་ཡོད་པ་དེ་དག་ནི་སྡེ་དགེ་རྫོང་ཁོངས་སུ་ཡོད་པའི་ཡེ་ནཱ་དགོན་པ་དང་དབོན་སྟོད་དགོན་པ། མཁར་མདོ་དགོན་པ་དང་རབ་བརྟན་དགོན་པ། དགོན་གསར་དགོན་པ། དེ་བཞིན་འཇོ་མདའ་རྫོང་ནང་གི་བཀྲ་ཤིས་དགོན་པ་བཅས་རེད་འདུག།

ས་གནས་བོད་པ་མང་པོ་ཞིག་ཟླ་བ་འདིའི་ཚེས་བཅུ་བཞི་ཉིན་ལ་སྡེ་དགེ་རྫོང་མི་དམངས་ཚོགས་ཁང་གི་སྒོ་འགྲམ་དུ་འདུ་འཛོམས་ཀྱིས་རྒྱ་ནག་གཞུང་གི་ལས་གཞི་དེ་མཚམས་འཇོག་བྱེད་དགོས་པའི་ངོ་རྒོལ་ལས་འགུལ་ཞིག་སྤེལ་བ་དང། དེ་ནས་ཚེས་ཉི་ཤུ་ཉིན་ལ་སླར་ཡང་སྡེ་དགེ་རྫོང་ཁོངས་ཀྱི་ཡེ་ནཱ་དགོན་པ་དུ་ས་གནས་ལས་བྱེད་པ་ཡོང་སྟེ་དགོན་པའི་ལས་སྣེ་དང་མི་དམངས་ལ་བཙན་བཀའ་གཏོང་སྐབས་ཡེ་ནཱ་དགོན་གྱི་ལས་སྣེ་དང་ས་གནས་མི་དམངས་རྒན་གཞོན་མང་པོ་ཡིས་རྒྱ་མིའི་ལས་བྱེད་པ་འགའ་ཡི་མདུན་དུ་པུས་མོ་ས་ལ་བཙུགས་ནས་ངུ་འབོད་བྱས་ཡོད་པའི་བརྙན་ཞིག་ཐོན་ཡོད་པ་རེད། བོད་ནང་གི་ཛ་དྲག་གནས་སྟངས་དེ་ལ་གདུང་སེམས་མཉམ་བསྐྱེད་དང་རྒྱ་ནག་གཞུང་གིས་དེ་ལྟ་བུའི་ཛ་དྲག་གི་བྱེད་བབ་མཚམས་འཇོག་བྱེད་དགོས་པ་མ་ཟད། རྒྱལ་སྤྱིའི་སྤྱི་ཚོགས་ནས་ཀྱང་རྒྱ་ནག་གཞུང་ལ་བོད་ནང་དུ་བཙན་གྱིས་གྲོང་ཚོ་གནས་སྤོས་བྱེད་བཅུག་པའི་ལས་འགུལ་མཚམས་འཇོག་ཡོང་རྒྱུའི་རེ་སྐུལ་ཆེད་དུ། ཟླ་བ་འདིའི་ཚེས་ཉི་ཤུ་གཉིས་ཉིན་གྱི་ཕྱི་དྲོ་རུ་བཞུགས་སྒར་རྡ་རམ་ས་ལ་དུ་ཡོད་པའི། བོད་ཀྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཆེ་ཁག་བཞི་སྟེ། བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་ཀྱི་བུད་མེད་ལྷན་ཚོགས།